ཡོ་རོབ་ཧའོ་ལན་གྱི་རྒྱལ་ས་ཨེམ་སི་ཊར་ཌམ་ནས་ཧའོ་ལན་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ། ཉེ་ཆར་རྒྱ་ནག་ཕྱི་སྲིད་ལས་ཁུངས་ཧྭ་ཁྲུན་ཡིང་གིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། Covid 19 འཛམ་བུ་གླིང་ཡང་ན་དགུ་གཅིག་གི་འཛམ་བུ་གླིང་ཨ་རིའི་དངོས་གནས་ཁ་གཏད་བཅའ་ཡུལ་དེ་ཏོག་དབྱིབས་ནད་དུག་འདི་རེད། ཀོ་རོ་ན་ཏོག་དབྱིབས་ནད་དུག་འདི་ནི་ད་ལྟ་འཛམ་གླིང་མི་དམངས་ཀྱི་དགྲ་ཞིག་རེད། ངའི་བསམ་པ་ལ། ད་ལྟ་དོན་འདི་ལ་ཨ་རི་དང་རྒྱ་ནག་གཉིས་ནི་དགྲ་ཁ་གཏད་གཅིག་པ་ཡིན་པ་མཐུན་གྲོགས་རྒྱལ་ཁབ་ཞིག་ཡིན་དགོས་ཀྱི་རེད། དེར་མ་ཟད་འཛམ་གླིང་ཡོངས་ཀྱིས་མཉམ་རུབ་དུ་དེ་ལ་ཁ་གཏད་བཅག་ན་རྒྱལ་ཁ་ཐོབ་ངེས་རེད། ཡིན་ཡང་ཨ་རི་བ་མི་ཉུང་ཤས་ཤིག་གིས་སོ་སོའི་ནག་ཉེས་གཞན་ལ་གཡོག་ཡ་དང། ལས་འགན་གཞན་ལ་གཡོག་ཡག་གི་ཐབས་ལམ་འཚོལ་བཞིན་འདུག་དུས་འདི་ནི་ཕན་ཚུན་སྐྱོན་འཛུགས་བྱེད་ཡག་དུས་ཤིག་མ་རེད། ད་ལྟ། ན་ཚ་ལ་གདོང་ལེན་བྱ་ཕྱོགས་དང་སྔོན་འགོག་གང་འདྲ་བྱ་དགོས་མིན་ཐབས་ལམ་འཚོལ་ཡག་དུས་ཤིག་རེད། ང་ཚོ་རྒྱ་ནག་ནས་རྒྱལ་ཁབ་གཞན་ཚོའི་མཉམ་དུ་མཉམ་འབྲེལ་ཐོག་ཁ་གཏད་བཅག་བཞིན་ཡོད། མ་ཟད། ང་ཚོ་ཀྲུང་གོ་རྒྱལ་ཁབ་ད་ལོ་རྒྱལ་ཁབ་མང་པོ་ཞིག་གི་ཚན་རིག་པ་དང་ཤེས་ཡོན་ཅན་མང་པོ་ཞིག་གི་བསྔགས་བརྗོད་ཡང་མང་པོ་ཐོབ་ཡོད། ད་དུང་ཁོང་མུ་མཐུད་ནས་གསུངས་དོན་ང་ཚོ་ཀྲུང་གོ་རྒྱལ་ཁབ་ཀྱིས་རྒྱལ་ཁབ་གཞན་ཚོ་ལ་སྨན་བཅོས་དང་སྔོན་འགོག་སྐོར་ལ་ཡང་ཞལ་འདེབས་རོགས་རམ་གང་ཐུབ་གནང་བཞིན་ཡོད། ཡིན་ཡང་སྐད་ཆ་འདྲི་དུས་ངས་སྐད་ཆ་འདྲི་འདོད་ཅིག་ལ། ཨ་རི་ནི་འཛམ་གླིང་འདི་ཡི་སྒང་ལ་དཔལ་འབྱོར་དང་སྟོབས་ཤུགས་གང་ཅིའི་ཐོག་གཟེངས་སུ་ཐོན་པའི་སྙན་གྲགས་ཅན་གྱི་རྒྱལ་ཁབ་ཞིག་རེད་དེ། ན་ཚ་འདི་ལ་ཁ་གཏད་མ་ཆོད་ཡ་གང་ཡིན་ནམ། ཨ་རིས་ད་ལྟ་བར་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ན་ཚ་འདི་ལ་གྲུབ་འབྲས་ག་རེ་ཞིག་ཐོན་ཡོད་དམ། ང་ཚོ་རྒྱ་ནག་གིས་ཟླ་བ་གཉིས་ཡི་ནང་ན་ཚ་འདི་ལ་སྔོན་འགོག་དང་སྨན་བཅོས། འཛམ་གླིང་མི་དམངས་ཀྱིས་བསྔགས་བརྗོད་བྱེད་འོས་པ་ཞིག་བཟོ་ཐུབ་ཀྱི་ཡོད། ང་ཚོ་རྒྱ་ནག་བྱེད་ཐུབ་ཡ་ཞིག་ལ་ཨ་རིས་བྱེད་མ་ཐུབ་ཡ་གང་ཡིན་ནམ། ཨ་རིས་ད་ལྟ་བར་ག་རེ་གནང་ཡོད་དམ། ད་བར་ནད་པ་མི་གྲངས་ཁྲི་ཕྲག་བརྒྱ་དང་ཉི་ཤུ་ལས་བརྒལ་འགྲོ་གི་ཡོད་རེད། གལ་སྲིད་ཨ་རི་ཡིས་ཡང་ང་ཚོ་རྒྱ་ནག་ནང་བཞིན་མི་ཡི་ཚེ་སྲོག་གལ་ཆེན་པོ་དང་རྩ་ཆེན་པོ་བརྩི་སྟེ། ཆབ་སྲིད་ལས་མི་ཚེ་སྲོག་གལ་ཆེ་བ་བརྩི་སྟེ་ལག་ལེན་ཞིག་བསྟར་བ་ཡིན་ན། ང་ཁོང་ཚོ་ད་ལྟ་རྒྱ་ནག་ལས་ལྷག་པའི་གྲུབ་འབྲས་ཡག་པོ་ཞིག་ཐོན་ཡོད་པ་དེ་བརྗོད་མི་དགོས་པ་ཞིག་རེད། ང་ཚོའི་རེ་བ་ལ་ཁོང་ཚོ་ཡག་ཤོས་བྱུང་ན་བཟང་གི། མི་ཡི་ཚེ་སྲོག་ཟེར་ཡག་འདི་ནི་རྙེད་དཀའ་བའི་རྩ་ཆེན་པོ་ཞིག་རེད་སོང་ཙང་ཨ་རིའི་གཞུང་གིས་མཐའ་མ་འདི་ལ་མི་ཚེ་སྲོག་རྩ་ཆེན་པོ་བརྩི་ནས། ཨ་རིའི་མི་མང་ཚོ་ལ་གྲུབ་འབྲས་ཡག་པོ་ཞིག་སྟོན་ཐུབ་པ་བཟོ་ཐུབ་དགོས་ཀྱི་རེད།